དགུ་ནིང་ཕྱི་ལོ་ཉིས་སྟོང་ཉི་ཤུ་གཅིག་གི་ཕྱི་ཟླ་བདུན་པའི་ཕྱི་ཚེས་བདུན་གྱི་སྔ་དྲོར་མི་འབོར་ས་ཡ་བཅུ་གཅིག་ལྷག་གི་གླིང་ཕྲན་རྒྱལ་ཁབ་ཆུང་ཆུང་ཧེ་ཏིའི་སྐབས་དེ་དུས་ཀྱི་སྲིད་འཛིན་ཇོ་བྷེ་ནོལ་མོ་ཡིས་དགུང་ལོ་ལྔ་བཅུ་ང་གསུམ་ཐོག་ཁོ་པའི་གཟིམ་ཁང་དུ་དམར་གསོད་བྱུང་བ་དེ་བསད་མཁན་དང་ལག་སྦྲེལ་བྱེད་མཁན་གྱི་གྲས་ལ་སྲིད་འཛིན་དམ་པ་དེ་རང་གི་སྐུ་ལྕམ་དང་རྒྱལ་ཁབ་དེའི་སྲིད་བློན་ཟུར་པ་ཞིག་དང། རྒྱལ་ཁབ་དེའི་ཉེན་རྟོག་སྒྲིག་འཛུགས་ཀྱི་སྤྱི་ཁྱབ་ཟུར་པ་གཅིག་ཐེ་བའི་ཁྱོན་མི་ལྔ་བཅུ་ཟིན་མ་ཟིན་ཞིག་ལ་ཧེ་ཏིའི་ཁྲིམས་དཔོན་མཚན་ལ Walther Wesser Voltaire ཞུ་བ་ཞིག་གིས་ཁྲིམས་ཐོག་ནས་ནག་ཉེས་ཀྱི་ཉེས་འཛུགས་བཙུགས་ཡོད་པ་ཞིག་ཧེ་ཏིའི་གསར་འགྱུར་ལས་ཁུངས་མིང་ལ Ayibo Post ཟེར་བ་ཞིག་གིས་གཟའ་ཟླ་བའི་ཉིན་མོར། ཤོག་བུ་བརྒྱ་དང་ཉི་ཤུ་རྩ་གཉིས་ཙམ་བྱས་པའི་ཡིག་ཆ་ཞིག་ཡོངས་བསྒྲགས་བྱས་འདུག་སྲིད་འཛིན་དམ་པ་དེ་དམར་གསོད་བྱུང་ནས་ད་ཆ་ལོ་གཉིས་དང་ཕྱེད་ཀ་ལྷག་ཕྱིན་ཚར་བ་དེའི་སྐབས་རིང་ལ། ཁྲིམས་དཔོན Walther Wesser Voltaire ནི་སྲིད་འཛིན་དམ་པ་དེ་དམར་གསོད་བཏང་མཁན་གྱི་ནག་ཅན་རྩད་གཅོད་བཏང་རྒྱུའི་ཞིབ་དཔྱོད་དབུ་ཁྲིད་མཁན་གྱི་ཧེ་ཏི་ཁྲིམས་དཔོན་ལྔ་པ་རེད་འདུག་ཁོང་གི་སྔོན་གྱི་ཁྲིམས་དཔོན་བཞི་པོས་སྲིད་འཛིན་དམ་པ་དེ་གསོད་མཁན་ཞིབ་དཔྱོད་བྱེད་དུས་ཁྲིམས་དཔོན་རང་ཉིད་དམར་གསོད་བཏང་མཁན་བྱུང་ཉེས་ཀྱི་ཉེན་ཁ་ཐེ་བའི་རྒྱུ་མཚན་འདྲ་མིན་སྣ་ཚོགས་རྒྱུ་མཚན་ལ་བྱས་ནས་དགོངས་པ་ཞུས་ཡོད་པ་རེད་འདུག་ཁྲིམས་དཔོན་ལྔ་པ Voltaire ཡི་ཉེས་འཛུགས་དེ་ཚོས་ལུང་པའི་ནང་ལ་མི་ངན་དཔུང་ཚོགས Gangs ཡི་དྲག་སྤྱོད་དང། མི་མང་གིས་ཧེ་ཏིའི་ལས་ཐོག་སྲིད་བློན་ལ་ངོ་རྒོལ་དྲག་པོ་ཐལ་དྲགས་སོགས་ཀྱི་དཀའ་ངལ་འཕྲད་པའི་ཧེ་ཏིའི་ཆབ་སྲིད་ལ་ད་དུང་འཁྲུག་བཟོ་ཉེན་དབྱེ་ཞིབ་གནང་མཁན་འདུག་ཁྱུ་པ་དང་ཇཱ་མེ་ཀ Dominican Republic སོགས་ཀྱི་འགྲམ་ལ་མཐའ་ཡི་རྒྱ་མཚོ་ཆེན་པོ Atlantic དང Caribbean རྒྱ་མཚོའི་བར་ལ་ཀི་ལོ་མི་ཊར་གྲུ་བཞི་མ། ཉིས་ཁྲི་བདུན་སྟོང་བདུན་བརྒྱ་ལྔ་བཅུ་ཙམ་གྱི་ཆེ་ཆུང་གི་གླིང་ཕྲན་རྒྱལ་ཁབ་ཧེ་ཏིའི་གསར་འགྱུར་ལས་ཁུངས། མིང་ལ Ayibo Post ཟེར་བས་གཟའ་ཟླ་བར་ཤོག་བུ་བརྒྱ་དང་ཉི་ཤུ་རྩ་གཉིས་ཙམ་གྱི་ཡིག་ཆ་ཕྱི་གྱར་བྱུང་བ་ཞིག་ཡོངས་བསྒྲགས་བྱས་པ་དེའི་ནང་དུ་ཉིས་སྟོང་ཉི་ཤུ་གཅིག་གི་ལོར་རང་གི་གཟིམ་ཁང་དུ་དམར་གསོད་བྱུང་བའི་ཧེ་ཏིའི་སྲིད་འཛིན Jovenel Moise ཀྱི་སྐུ་ལྕམ་ད་ཆ་དགུང་ལོ་བཞི་བཅུ་ཞེ་དགུ་དང་མཚན་ལ Martine Moise ཞུ་བ་ཡིས་སྲིད་འཛིན་དེ་དམར་གསོད་བཏང་པའི་རྗེས་སུ། སྲིད་འཛིན་དེའི་ཚབ་ཀྱི་སྲིད་འཛིན་དེ་སྐུ་ལྕམ་དེ་རང་གི་གནང་རྩིས་ཀྱི་འཆར་གཞི་དང་བཅས་སྐུ་ལྕམ་དེས་རྒྱལ་ཁབ་དེའི་སྲིད་བློན་ཟུར་པ་མཚན་ལ Claude Joseph ཞུ་བ་དང་ལྐོག་ལ་ལག་འབྲེལ་བྱས་ནས་སྲིད་འཛིན་དམ་པ Jovenel Moise དམར་གསོད་བཏང་རྒྱུའི་ངན་ཇུས་ནང་ལ་ལག་འབྲེལ་ག་འདྲས་གནང་ཡོད་པའི་ཉེས་འཛུགས་དེ་ཚོ་ཞིབ་ཚགས་བཀོད་ཡོད་པ་རེད་འདུག། སྲིད་འཛིན་དམ་པ Jovenel Moise དམར་གསོད་བཏང་རྒྱུའི་ལྐོག་ཇུས་བརྩམས་མཁན་ལ་ལག་འབྲེལ་བྱེད་མཁན་གྱི་ནང་ལ་སྲིད་འཛིན་དེ་རང་གི་སྐུ་ལྕམ་དང་རྒྱལ་ཁབ་དེའི་སྲིད་བློན་ཟུར་པ Claude Joseph མ་ཚད། རྒྱལ་ཁབ་དེའི་ཉེན་རྟོག་སྤྱི་ཁྱབ་ཟུར་པ Leon Charles ཐེ་བའི་མི་ཟླ་ལྔ་བཅུ་མ་ཟིན་ཙམ་གྱི་ཐེ་ཇུས་ཡོད་པའི་ཉེས་འཛུགས་དང་བཅས་སྐུ་ལྕམ་དེ་ཐེ་བའི་མི་ཟླ་ལྔ་བཅུ་མ་ཟིན་ཙམ་དེ་དག་འཛིན་བཟུང་དགོས་པ་དང་ཁྲིམས་ཁང་དུ་ཁྲིམས་སར་ཁྲིམས་བཤེར་ལ་སྐོང་དགོས་པ་ཁྲིམས་དཔོན Walther Wesser Voltaire གྱིས་བཀོད་ཁྱབ་བཏང་ཡོད་པ་ཡང་ཡིག་ཆ་དེའི་ནང་དུ་འཁོད་ཡོད་པ་རེད་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་གཅིག་གི་ཕྱི་ཟླ་བདུན་པའི་ཕྱི་ཚེས་བདུན་གྱི་སྔ་དྲོར་སྲིད་འཛིན་དམ་པ Jovenel Moise ཁོང་གི་གཟིམ་ཁང་དུ་དམར་གསོད་བྱུང་དུས་གཟིམ་ཁང་ནང་ལ་དཔུང་འཇུག་བྱས་མཁན་དང་དམར་གསོད་རང་བརྩམས་མཁན་གྱི་ཚུལ་ལ་གཟིམ་ཁང་དེ་དང་དེའི་ཁུལ་དུ་དངུལ་ཁོ་ནའི་ཆེད་དུ་དྲག་སྤྱོད་བྱས་མཁན་གྱི་གླས་དམག་རྒྱལ་ཁབ Colombia ནས་ཡིན་ཁུལ་རིགས་ཀྱི་སྐྱེས་པ་ཉི་ཤུ་ཙམ་ཞིག་མཐོང་ཆོས་སུ་བྱུང་ཡོད་པ་གནས་ཚུལ་འདུག། དེ་དུས་དེ་ན་སྲིད་འཛིན་དམ་པ་དེ་མེ་མདའི་མེ་མཚོན་གྱིས་བཀྲོངས་ཟིན་པ་ཞིག་དང་ཁོང་གི་སྐུ་ལྕམ Martine Moise ནི་རྨས་སྐྱོན་ཕོག་བྱས་ཡོད་པ་ཞིག་གནས་ཚུལ་ཐོན་ཡོད་པ་རེད། ཡིན་ནའི་སྐུ་ལྕམ་དེས་རྗེས་སུ་རང་གི་ཚིག་ཐོ་ཕུལ་བ་ཚོ་ལ་ནང་འགལ་ཞེ་དྲག་ཡོད་པ་ཁྲིམས་དཔོན Walther Wesser Voltaire གྱིས་གསུངས་པ་ཡིག་ཆ་དེའི་ནང་ལ་བཀོད་ཡོད་པ་རེད་འདུག་ཡིག་ཆ་དེའི་ནང་དོན་གཞི་བཟུང་བྱས་ན་སྲིད་འཛིན་དམ་པ་དེའི་སྐུ་ལྕམ་དེས་སྲིད་འཛིན་དམ་པ་དེ་བཀྲོངས་མཁན་གཟིམ་ཁང་ནང་དུ་འཛུལ་ཡོང་དུས་རང་ཉིད་སྐྱབས་ཐབས་ལ་སྐུ་ལྕམ་དེས་སྲིད་འཛིན་དམ་པ་དེ་དང་སྐུ་ལྕམ་དེ་རེ་གཟིམ་ཁྲིའི་འོག་ལ་འཛུལ་ནས་ཡིབ་པར་སྐུ་ལྕམ་དེས་གོ་བ་བཏང་ཡོད་པ་དང་ཡིན་ནའི་ཁོ་གཉིས་ཀྱི་གཟིམ་ཁྲི་དེའི་འོག་ལ་སེན་ཊི་མི་ཊར་སུམ་ཅུ་སོ་ལྔ་ནས་བཞི་བཅུ་ཞེ་ལྔའི་བར་གྱི་ཆེ་ཆུང་གི་ཙི་ཙི་ཆེན་པོ་ཞིག་ཀྱང་ཐར་བ་དང་ཚུད་པ་མེད་པར་ཁྲིམས་དཔོན Walther Wesser Voltaire གྱིས་གསུངས་ལུགས་བཀོད་ཡོད་པ་རེད་འདུག། གསར་ཁང AyiboPost ཀྱིས་སྤེལ་བའི་ཤོག་བུ་བརྒྱ་དང་ཉི་ཤུ་རྩ་གཉིས་ཙམ་གྱི་ཡིག་ཆ་དེའི་ནང་དུ་ཧེ་ཏིའི་སྲིད་འཛིན་དམ་པ Jovenel Moise བཀྲོངས་མཁན་གྱི་གཏེ་དཔོན་གཙོ་བདག་དེ་སུ་ཡིན་མིན། ཁ་གསལ་ངོ་རྟགས་བཅད་མི་འདུག་ལ་སྲིད་འཛིན་དེ་བཀྲོངས་རྒྱུའི་འགྲོ་སོང་བཏང་མཁན་སུ་ཡིན་མིན་སོགས་ཁ་གསལ་པོ་ངོ་རྟགས་བཅད་མི་འདུག། ཧེ་ཏིའི་སྲིད་འཛིན་དམ་པ Jovenel Moise བཀྲོངས་མཁན་གྱི་དོགས་གཞིར་འཛིན་བཟུང་དེ་ལྟར་ནི་དྲང་པོ་མིན་པ་དང་སྲིད་དོན་གྱི་ལག་ཆར་བེད་སྤྱོད་བྱུང་པ་ཞིག་སྐུ་ལྕམ་དེས་དྲ་ཐོག་ལ་གསུངས་ཡོད་པ་རེད་འདུག། སྲིད་འཛིན་དམ་པ་དེ་བཀྲོངས་རྒྱུའི་ངན་ཇུས་ལག་འབྲེལ་བྱེད་མཁན་གྱི་གྲས་ལ་དེའི་སྐུ་ལྕམ་ལྷན་དུ་ཉེས་འཛུགས་བྱུང་བའི་ཧེ་ཏིའི་སྲིད་བློན་ཟུར་པ Claude Joseph གྱིས་སྲིད་འཛིན་དམ་པ་དེའི་ཤུལ་འཛིན་པ་ལྟ་བུ་ལས་ཐོག་སྲིད་བློན Ariel Henry ཁྲིམས་དང་ཁྲིམས་གཅོད་ལམ་ལུགས་སྒེར་གྱི་སྲིད་དོན་གྱི་ལག་ཆར་བེད་སྤྱོད་བཏང་ནས་རང་གི་ཁ་གཏད་མེད་པ་བཟོ་རྒྱུར་ཉེས་འཛུགས་དེ་ཚོ་འབྱུང་བཞིན་པ་སོགས་སྐྱོན་འཛུགས་བྱས་ཡོད་པ་རེད་འདུག། སྲིད་བློན Henry གྱི་མགྲིན་ཚབ་པ་ཞིག་གིས་ཁྲིམས་དཔོན་ནི་རང་དབང་ཅན་པ་ཡིན་པས་ཧེ་ཏིའི་ཁྲིམས་དང་རང་གི་དྲང་བདེན་གྱི་རྣམ་དཔྱོད་གཞི་བཟུང་བྱས་ནས་ཁྲིམས་དཔོན་གྱི་བཀོད་ཁྱབ་གཏང་རྒྱུ་ནི་ཁྲིམས་དཔོན་ལ་རང་དབང་ཡོད་པ་ཞིག་བརྗོད་ཡོད་པ་རེད་འདུག། ཧེ་ཏིའི་སྲིད་འཛིན་དམ་པ་དེ་བཀྲོངས་མཁན་རྩད་གཅོད་གཏང་རྒྱུ་དང་ནག་ཅན་པ་ལ་ཉེས་པ་གཏང་རྒྱུར་ཁྲིམས་ཁང་དུ་ཁ་མཆུ་གཞན་དག་ཞིག་ཨ་རི་མངའ་སྡེ་མ་ཡ་མིར་མུ་མཐུད་བཞིན་པ་རེད་འདུག།